ཨོ་སི་ཀྲི་ལི་ཡའི་གཞུང་གིས་འགྲོ་བ་མིའི་ཐོབ་ཐང་བརྩི་མེད་གཏོང་མཁན་རྣམས་ལ་དམིགས་པའི་ཁྲིམས་གསར་པ་ཞིག་གཏན་འབེབས་བྱེད་པར་སྙན་ཞུ་ཇེ་ཆེར་སྤྲད་བཞིན་པ་རེད་འདུག་དེ་ཡང། Magnitsky། ཞེས་པའི་ཁྲིམས་དེའི་འོག་རྒྱལ་ཁབ་ཁག་གིས་འགྲོ་བ་མིའི་ཐོབ་ཐང་བརྩི་མེད་གཏོང་མཁན་མི་སྒེར་དང་ཚོགས་པ་ཁག་ལ་དམ་དྲག་ཉེས་ཆད་གཅོད་ཆོག་གི་ཡོད་འདུག། རྒྱལ་སྤྱིའི་ནང་མཐུན་གྲོགས་རྒྱལ་ཁབ་ཁག་གིས་ཡུ་གུར་བའི་མི་རིགས་བཙོན་འཇུག་གི་སྲིད་བྱུས་དང་ཐད་ཀར་འབྲེལ་བ་ཡོད་པའི་རྒྱ་མི་དཔོན་པོ་རྣམས་ལ Magnitsky ཁྲིམས་འོག་དམ་དྲག་ཉེས་ཆད་གཅོད་ཡོད་འདུག་འོན་ཀྱང་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པའི་ཉམས་ཞིབ་པ Sophie McNeill ལགས་ཀྱིས Australia ནའང་ཁྲིམས་དེ་ལྟ་བུ་ཞིག་ལག་བསྟར་གནང་ནས་རྒྱལ་སྤྱིའི་མཐུན་གྲོགས་རྣམས་དང་མཉམ་ཞུགས་བྱེད་དགོས་ཞེས་ཁོང་མོས་གསུངས་དོན། ད་ལྟའི་ཆར་ཨ་རི་དང་དབྱིན་ཡུལ་ཡུ་རོབ་མཐུན་ཚོགས་ཁ་ན་ཌ་བཅས་ཀྱིས་ཤིང་ཅང་ནང་འགྲོ་བཞིན་པའི་གནས་སྟངས་ཛ་དྲག་པོ་དེར་དམ་དྲག་ཉེས་ཆད་གཅོད་ཡོད་པས་ཨོ་སི་ཀྲི་ལི་ཡས་ཀྱང་རྗེས་ལུས་མེད་པའི་ཐོག་རྒྱལ་ཁབ་དེ་ཚོ་དང་མཉམ་དུ་ལངས་ཐུབ་པ་བྱེད་དགོས། མེག་ནི་སི་ཀི་ཞེས་པའི་ཁྲིམས་དེའི་འོག་འགྲོ་བ་མིའི་ཐོབ་ཐང་རྩིས་མེད་བཏང་མཁན་གྱི་མི་སྒེར་དང་ཚོགས་པ་རྣམས་ཀྱི་རྒྱུ་དངོས་བཀག་རྒྱ་བཏང་བ་དང་མཐོང་མཆན་བཀག་བསྡམ་བྱེད་ཀྱི་ཡོད་པ་རེད་འདུག། ལས་འགུལ་བ Bill Browder ལགས་ཀྱིས་ཐོག་མར་ཨ་རིའི་ནང Magnitsky ཁྲིམས་དེ་གཏན་འབེབས་བྱེད་པར་ལས་འགུལ་སྣེ་ཁྲིད་གནང་ཡོད་པ་མ་ཟད་རྒྱལ་སྤྱིའི་ནང་ཁྲིམས་དེ་ལག་བསྟར་དགོས་པར་རྒྱབ་སྐྱོར་གནང་བཞིན་ཡོད་འདུག་ཁོང་གིས་གསུངས་དོན། གཞུང་གི་ངོས་ནས་ཡར་ཐོན་ཅན་གྱི་རྒྱལ་ཁབ་གཞན་དང་མཉམ་འབྲེལ་ཐོག་ཁྲིམས་དེ་ལག་བསྟར་བྱས་ན་མ་གཏོགས་ཨོ་སྟྲེ་ལི་ཡའི་རྒྱལ་ཁབ་དམའ་ཤོས་འགོད་པ་དང་ཁ་སྐྱེངས་པོ་ཞིག་ཆགས་ངེས་རེད། དེ་ཡང། ཁྲིམས་དེ་ཁྲིམས་རྩོད་པ་ཟུར་པ་སར་ཇི་མེག་ནི་སི་ཀི་ལགས་ཀྱི་རྗེས་སུ་མིང་བཏགས་ཡོད་པ་དང། ཁོང་གིས་དེ་སྔར་ར་ཤི་ཡའི་ནང་གཞུང་ཞབས་པས་ཁ་མཐུན་ཐོག་བསླུ་བྲིད་བྱས་ཡོད་པར་ཕྱིར་འདོན་བྱས་ཡོད་པས་མཐར་ཁོང་ཉིད་འཇུ་བཟུང་དང་བཙོན་ཁང་ནང་གདུག་རྩུབ་མྱོང་ནས་འདས་གྲོངས་སུ་གྱུར་ཡོད་པ་རེད་འདུག་ཁྲིམས་དེ་ལྟ་བུ་དབྱིན་ཡུལ་དང་ཁ་ན་ཌ་ཡུ་རོབ་མཐུན་ཚོགས་བཅས་ཀྱིས་གཏན་འབེབས་གནང་གྲུབ་པ་རེད་འདུག་ལོ་སྔོན་མའི་ཕྱི་ཟླ་བཅུ་གཉིས་ནང་ཆབ་སྲིད་ཚོགས་པ་ཁྱད་མེད་ཀྱི་རྒྱབ་སྐྱོར་འོག་ཨོ་སྟྲེ་ལི་ཡའི་གཞུང་ལ་ཁྲིམས་དེ་ལག་བསྟར་བྱེད་པར་ལམ་སྟོན་བྱས་ཡོད་ཀྱང་ད་བར་གཞུང་འབྲེལ་ཐོག་ལན་གང་ཡང་གནང་མེད་པ་ཡིན་འདུག་ལྕམ Rawan Arraf ལགས་ནི Australian Centre for International Justice ཞེས་པའི་ལྟེ་གནས་ཁང་གི་འགན་འཛིན་དང་ཁྲིམས་རྩོད་པ་ཞིག་ཡིན་འདུག་ཁོང་གིས་གསུངས་དོན།

ཨོ་སི་ཀྲི་ལི་ཡའི་གུ་ཡངས་ཆབ་སྲིད་ཚོགས་པའི་གྲོས་ཚོགས་འཐུས་མི་སྐུ་ཞབས James Paterson མཆོག་ནི། གྲོས་ཚོགས་ཀྱི་གསང་བ་དང་བདེ་སྲུང་ལྷན་ཚོགས་ཀྱི་འགན་འཛིན་པ་ཞིག་ཡིན་པ་དང། ཁོང་གིས Magnitsky ཁྲིམས་ལག་བསྟར་དགོས་པར་རྒྱབ་སྐྱོར་གནང་བཞིན་ཡོད་འདུག་ཁོང་གིས་གསུངས་དོན། Magnitsky ཁྲིམས་ལག་བསྟར་མ་བྱས་པར་ཨོ་སི་ཀྲི་ལི་ཡས་རྒྱལ་ཁབ་གཞན་དང་མཉམ་འབྲེལ་ཐོག་འགྲོ་བ་མིའི་ཐོབ་ཐང་རྩིས་མེད་བཏང་མཁན་རྣམས་ལ་དམ་དྲག་ཉེས་ཆད་གཏོང་ཐུབ་དཀའ་མོ་རེད། ད་ལྟའི་ཆར་ཡོད་བཞིན་པའི་ང་ཚོ་རང་གིས་དམ་དྲག་ཉེས་ཆད་གཅོད་པ་དང་རྒྱལ་སྤྱིའི་མཐུན་གྲོགས་ཁག་དང་མཉམ་འབྲེལ་ཐོག་དམ་དྲག་ཉེས་ཆད་ལག་བསྟར་བྱེད་པའི་བར་ཁྱད་པ་ཤིན་ཏུ་ཆེན་པོ་ཡོད། དེར་བརྟེན་ང་ཚོས་རྒྱལ་ཁབ་གཞན་དང་མཉམ་དུ་ནུས་པ་གཅིག་སྒྲིལ་གྱིས་འགྲོ་བ་མིའི་ཐོབ་ཐང་ལ་རྩིས་མེད་བཏང་མཁན་ཚོར་ཉེས་ཆད་གཏང་དགོས་པ་ཡིན། ཨོ་སི་ཀྲི་ལི་ཡའི་ཕྱི་སྲིད་གནད་དོན་དང་ཚོང་འབྲེལ་ལྷན་ཁང་གི་མགྲིན་ཚབ་པ་ཞིག་གིས། གཞུང་གི་ངོས་ནས་ཁྲིམས་དེའི་སྐོར་མུ་མཐུད་གྲོས་བསྡུར་བྱེད་བཞིན་ཡོད་པ་དང། གཞུང་ལ་ཉེ་ཆར་འགྲོ་བ་མིའི་ཐོབ་ཐང་རྩིས་མེད་བཏང་བའི་གནད་དོན་ཐོག་སེམས་ཁུར་ཡོད་པ་དང་རྒྱལ་ཁབ་གཞན་དང་མཉམ་འབྲེལ་དུ་ཕྱག་ལས་གནང་བཞིན་ཡོད་ཅེས་གསུངས་ཡོད་འདུག། ཁྲིམས་དེར་རྒྱབ་སྐྱོར་མཁན་ཚོས་དེ་ལག་བསྟར་བྱས་པ་ལས་ཨོ་སི་ཀྲི་ལི་ཡར་ཕན་ཡོན་ཡོད་ཚུལ་འགྲེལ་བརྗོད་བྱེད་ཀྱི་ཡོད་ཀྱང་ཐག་གཅོད་དེ་ཆབ་སྲིད་ཀྱི་གནད་དོན་ལ་ཤུགས་ཆེན་ཐུག་ཡོད་པ་ཡིན་འདུག་དེ་ཡང་ཉེ་ཆར་ཨོ་སི་ཀྲི་ལི་ཡ་དང་རྒྱ་ནག་བར་གྱི་ཆབ་སྲིད་འབྲེལ་བར་དཀའ་རྙོག་བྱུང་ཡོད་པས་རྒྱ་ནག་གི་གཞུང་ཚབ་པ Cheng Jingye གིས་བདུན་ཕྲག་སྔོན་མར་གསར་འགོད་གསལ་བསྒྲགས་ཤིག་གི་སྐབས་ཨོ་སི་ཀྲི་ལི་ཡར་རྒྱལ་སྤྱིའི་མཐུན་གྲོགས་རྣམས་དང་མཐུན་འབྲེལ་བྱས་ན་མཇུག་འབྲས་བཟང་པོ་ཞིག་མེད་པར་ཉེན་བརྡ་དེ་ལྟར་བཏང་ཡོད་པ་རེད་འདུག། ཨ any country should not have any illusion རྒྱལ་ཁབ་སུ་ཞིག་གིས་རྒྱ་ནག་ནང་གི་གནད་དོན་ལ་ཐེ་ཇུས་བྱས་ན་འགྲིག་གི་རེད་བསམ་པ་ནི་འཁྲུལ་སྣང་ཞིག་རེད། ང་ཚོའི་ངོས་ནས་འཁྲུག་རྐྱེན་བསླང་གི་མ་རེད་འོན་ཀྱང་གལ་ཏེ་ང་ཚོར་རྐྱེན་སློང་བྱས་པ་ཡིན་ན། དེ་དེ་བཞིན་ལན་སློག་གི་ཡིན། ཉེ་ཆར་མེན་མར་ནང་དམག་མི་གྱེན་ལངས་ཀྱི་འོག་མི་དམངས་རྣམས་ལ་དྲག་རྩུབ་ཚད་ལས་འདས་པ་མྱོང་བཞིན་ཡོད་པར་བརྟེན་དམག་དཔུང་དང་འབྲེལ་བའི་སྒེར་དང་ཚོགས་པ་ཁག་ལ་དམ་དྲག་ཉེས་ཆད་གཅོད་ཡོད་པ་མ་ཟད་ཨོ་སྟྲེ་ལི་ཡའི་གཞུང་གིས་མེན་མར་གྱི་དམག་དཔུང་དང་འབྲེལ་བ་བཅད་ཡོད་པ་ཡིན་འདུག། འོན་ཀྱང Magnitsky ཁྲིམས་ཐོག་ལས་འགུལ་བ Bill Browder ལགས་ཀྱིས་རྒྱལ་སྤྱིའི་ནང་ཁྲིམས་དེ་ལག་བསྟར་ཤུགས་ཆེ་རུ་བཏང་བར་རེ་སྒུག་བྱེད་བཞིན་ཡོད་ཅེས་ཁོང་གིས་གསུངས་དོན། It really makes no sense why Australia ཨོས་ཏྲེ་ལི་ཡས་རྒྱལ་ཁབ་གཞན་ལྟ་བུ Magnitsky ཁྲིམས་ལག་བསྟར་བྱེད་མི་དགོས་པའི་རྒྱུ་མཚན་གང་ཡང་མཐོང་གི་མི་འདུག་ཁྲིམས་དེ་ནི་ཨོས་ཏྲེ་ལི་ཡར་བེད་སྤྱོད་ཆེ་བའི་ལག་ཆ་ལྟ་བུ་ཞིག་ཡིན། གནས་ཚུལ་དེ་ནི SBS གི་གསར་འགོད་པ Tom Stayner ལགས་ཀྱིས་ཕྱོགས་སྒྲིག་གནང་བ་དང། ང་པདྨ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུས་པ་ཞིག་ཡིན། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་བར་བཀའ་དྲིན་ཆེ། Australia། བོད་པའི་སྤྱི་ཚོགས་དང་འབྲེལ་མཐུད་ལེགས་པོ་ཡོང་ཆེད sbs dot com dot au slash tibetan ཐོག་བསྐྱོད་རོགས།